གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་སྔ་སྒྲོན་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བརྒྱད་པའི་ཚེས་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཅིག།

གྲོས་ཚོགས་སུ་སྤྱི་མོས་ཀྱི་ལམ་ནས་གཏན་ལ་ཕབ་པའི་དབུ་མ་ཡི་ལམ་གྱི་སྲིད་བྱུས་དེ་ལག་བསྟར་བྱེད་རྒྱུ་དེ་ནི་བཀའ་ཤག་གི་ལས་འགན་ཞིག་ཆགས་ཡོད་པ་དང། དེ་རིང་གྲོས་ཚོགས་སུ་གསུང་བབ་ལ་བལྟས་ན་བཀའ་ཤག་གི་ལས་འགན་བསྒྲུབས་བསྡད་པ་དེ་ཡང་སྒྲིག་འགལ་ཡིན་པ་ལྟ་བུ་གསུང་མཁན་བྱུང་སོང་བས་དེ་ཚོས་དབུ་མ་ཡི་ལམ་ནི་གྲོས་ཚོགས་ཀྱིས་གཏན་འབེབས་ཀྱི་སྲིད་བྱུས་ཤིག་ཡིན་པས་དེ་ལ་འགན་སྲུང་གི་འགན་དབང་དེ་འཛིན་སྐྱོང་གཅིག་པུ་ཙམ་མིན་པར་གྲོས་ཚོགས་ལ་ཡང་ཡོད་པ་ངེས་དགོས་པ་རེད་ཅེས་སོགས་གསལ་བཤད་གནང་ཡོད་འདུག། གྲོས་ཚོགས་ཀྱི་སྤྱི་མོས་ཀྱི་གཏན་ལ་ཕབ་བཞག་པའི་གི་དབུ་མའི་ལམ་གྱི་སྲིད་ཇུས་འདི་ལག་བསྟར་བྱེད་ཡ་དེ་བཀའ་ཤག་གི་ལས་འགན་ཆགས་བསྡད་ཡོད་རེད། དེ་རིང་གྲོས་ཚོགས་འདི་གི་ནང་ལ་ཡ་གསུང་བབ་བལྟ་ཡོང་དུས་ཙམ་པ། བཀའ་ཤག་གི་ལས་འགན་བསྒྲུབ་བསྡད་ཡ་དེ། སྒྲིག་འགལ་ཡིན་པའི་བཟོ་འདྲ་པོའི་གི་གནས་སྟངས་གསུང་མཁན་དེ་འདྲ་བྱུང་སོང། ད་དེ་ཚོའི་ཕྲད་འགའ་ལས་ཐོག་མ་བོད་མིའི་སྒྲིག་འཛུགས་རང་གི་སྲིད་བྱུས་ག་རེ་རེད། དེ་ངེས་པ་རྙེད་དགོས་ཀྱི་ཡོད་རེད་བ། དེ་ངེས་པ་རྙེད་པའི་ཐོག་ནས་གྲོས་ཚོགས་ཀྱིས་གཏན་འབེབས་བྱས་པའི་གི་སྲིད་བྱུས་ཅིག་ཡིན་པའི་སོང་ཙང་དེ་ལ་ཡ་འགན་སྲུང་བྱེད་ཡག་གི་འགན་དབང་དེ་ཡང་གྲོས་ཚོགས་ལ་ཡོད་རེད། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས།
ཕྱོགས་ཡོངས་ནས། ཆོས་དང་འབྲེལ་བ་ཡོད་ནས་རེད། སྐད་ཡིག་འབྲེལ་བ་ཡོད་ནས་རེད། མི་རིགས་ཀྱི་ངོ་བོ་གང་ཅི་གང་གི་ཐོག་ལ་འབྲེལ་བ་ཡོད་པ་ཡིན་ནས། དེ་སྔ་ཡོད་པའི་གི་ཁྲིམས་ལ་ཡ་བསྐྱར་བཅོས་བྱེད་ཀྱི་ཡོད་པ་ཡིན་ནས་འདྲ་འདུག་ད་ལྟ་ཁྲིམས་གསར་པ་བཟོ་གི་ཡོད་པ་ཡིན་ནས་འདྲ་འདུག་ད་ལྟའི་གི་རྒྱ་ནག་སྲིད་གཞུང་འདི་གི་འོག་ལ་ཡ་ཨ་ནི་གུ་ཡངས་བཏང་ཡག་གི་བསམ་བློ་དེ་རྩ་བ་ཉིད་ནས་མེད་པ་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གི་མ་ལག་དང་བཅས་པའི་གི་ལོ་འཁོར་ལས་བསྡོམས་སྙན་སྒྲོན་གྱི་ལས་རིམ་ཡིན་པ་ལ་བརྟེན་ནས་ལས་ཉིན་གཉིས་པ་དེར་ཆོས་རིག་བཀའ་བློན་སྤེན་པ་ཚེ་རིང་ལགས་ཀྱིས་གྲོས་ཚོགས་སུ་ཆོས་རིག་ལས་ཁུངས་ཀྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་དང་དེ་ཡི་ཐོག་ལ་སྤྱི་འཐུས་རྣམ་པ་གི་བགྲོ་གླེང་དང་ཆོས་རིག་བཀའ་བློན་གྱིས་དྲི་བར་ལན་འདེབས་སོགས་གནང་ཡོད་པ་རེད་འདུག་ཡང་རུ་སོག་སྐུ་ཚབ་དོན་གཅོད་ཏི་ལོ་རིན་པོ་ཆེ་མཆོག་སོག་ཡུལ་གྱི་མཚམས་གཟིགས་སུ་ཕེབས་ནས།

བོད་དང་སོག་པོ་ཡི་རིག་གཞུང་གི་མཚུངས་ཆོས་དང་ཕྱོགས་གཉིས་བར་གྱི་འབྲེལ་ལམ་གོང་མཐོར་གཏོང་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག།

སྤྱི་ཁྱབ་མཁན་པོ་དམ་པ་མཁྱེན་རབ་བསྟན་འཛིན་ནི ྋགོང་ས་མཆོག་ལ་བཀའ་དྲིན་ཆེན་པོ་ཡིན་པ་བཀའ་གནང་ཞིང་གང་ཉིད་མཆོག་སྐུ་ཆུང་ངུའི་དུས་སུ་མཁན་པོ་དམ་པ་དང་དམིགས་བསལ་འབྲེལ་བ་ཡོད་པ་མ་ཟད་མགོན་པོ་གང་ཉིད་མཆོག་དང་འབྲེལ་བ་བྱུང་ཡོད་པ་རྣམས་ཚེ་རབས་ནས་ཚེ་རབས་ལ་འབྲེལ་བ་ཡོང་གི་རེད་ཅེས་བཀའ་གནང་འདུག། མེ་ཏོག་འཚུབ་མོར་འདི་ནས་བྱས་པའི་སྐབས་དུས་ལ་ཨ་ནི་ཞེ་དྲག་འཚུབ་པོ་མ་བྱེད་ཟེར་བྱས་ནས་ཡང་བསླབ་བྱ་རྒྱག་གི་ཡོད། མཁན་པོ་དམ་པ་དཔེ་བཀའ་དྲིན་ཆེན་པོ་རེད།

རྩེ་ཕོ་བྲང་དང་ལྷ་སའི་ནོར་བུ་གླིང་ག་གཉིས་ཀྱི་ནང་སྤྱི་ཁྱབ་མཁན་པོ་ཡི་ལས་དོན་བྱ་ཡུལ་སྒེར་ཤག་ཡོད་པ་མ་ཟད་སྐུ་བཅར་སྤྱི་ཁྱབ་མཁན་པོ་ཞེས་གོང་ས་མཆོག་གི་སྐུ་མདུན་དུ་གཏན་སྡོད་ཀྱིས་ལས་དོན་ཆེ་ཕྲ་གང་ཅིའི་ཐད་གོང་ས་མཆོག་ལ་གཞོགས་འདེགས་ཞུ་བ་དང་སྐུ་སྒེར་གྱི་ཕྱག་རྫས་ཚང་མར་དོ་དམ་བྱེད་མཁན་ཞིག་ཡིན་ཞིང་མདོར་ན་སྤྱི་ཁྱབ་མཁན་པོ་ནི་གོང་ས་མཆོག་གི་སྐུ་སྒེར་གྱི་ཕྱག་མཛོད་ལྟ་བུ་ཞིག་ཡིན་པ་ལོ་རྒྱུས་ནང་གསལ་ཡོད། ཡང་ཐེངས་འདིའི་མཇལ་ཁའི་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་ན་གཞོན་ཚོ་ཡིས་བོད་ཀྱི་ཆོས་དང་རིག་གཞུང་བཟང་པོ་འདི་དག་ལ་དོ་སྣང་བྱེད་རྒྱུ་གལ་ཆེར་ཡིན་པ་བཀའ་གནང་ཞིང་གཞོན་སྐྱེས་ཚོ་ཚེ་རིང་པོ་བསྡད་དགོས་ན་སེམས་པ་བཟང་པོ་བྱེད་རྒྱུ་གལ་ཆེ་ལ་བོད་ཀྱི་ཆོས་དང་རིག་གཞུང་ནི་འཛམ་གླིང་སྤྱི་ཡོངས་ལ་དགོས་མཁོ་ཆེ་བའི་སྤྱི་ནོར་ཡིན་ཞེས་དང་དེ་སྔ་རྒྱ་ཧོར་བོད་གསུམ་ན་སངས་རྒྱས་ཀྱི་བསྟན་པ་དར་ཁྱབ་ཆེན་པོ་ཕྱིན་ཡོད་ནའང་བར་སྐབས་ཤིག་ནས་ཉམས་རྒུད་དུ་སོང་ཡོད། འོན་ཀྱང་རྒྱ་ནག་ནང་དུ་ད་སྐབས་བོད་བརྒྱུད་ནང་བསྟན་ལ་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་མུས་ཡིན་པ་མ་ཟད། མགོན་པོ་གང་ཉིད་མཆོག་ནི་བོད་ཀྱི་ཆོས་དང་རིག་གཞུང་གི་ངོ་ཚབ་ལྟ་བུ་ཞིག་ཡིན་པ་བཀའ་གནང་འདུག།
ངས་བོད་ཀྱི་ཆོས་དང་རིག་གཞུང་གི་ཚབ་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་དུས་འཛམ་བུ་གླིང་འདིའི་སྒང་ལ་བོད་ཀྱི་ཆོས་དང་རིག་གཞུང་ལ་ཡང་དོ་སྣང་གསར་པ་ཞིག་སླེབས་བྱས། གཅིག་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས་བོད་ཀྱི་ནང་ཆོས་དང་ལྷག་དོན་ལྟ་གྲུབ་ཀྱི་སྐོར་ལ་ཡང་དོ་སྣང་བྱེད་མཁན་དེ་འདྲའི་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་འདུག་བ།

ཡང་སྐྱོང་བྱང་ཞེས་པ་དེ་ཁྲི་བཞི་བོ་གཅིག་གི་དང་བཀའ་དྲིན་ཆེན་པོ་ཡིན། ཡང་མགོན་པོ་གང་ཉིད་མཆོག་ནི་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་དང་ཁུ་ནུ་བླ་མ་རིན་པོ་ཆེ་བསྟན་འཛིན་རྒྱལ་མཚན་ཚུད་པའི་ད་བར་བོད་ཀྱི་བླ་ཆེན་བཅུ་ཕྲག་གཉིས་གསུམ་གྱི་དྲུང་ནས་གསུང་ཆོས་དུ་མ་ཞིག་ཞུས་པའི་རྗེས་འབྲས་སུ། ད་ཆ་ངོས་ཀྱིས་ནང་པའི་གཞུང་ལུགས་ཐོག་ལ་ཁ་ལ་གང་འཚམས་ཤིག་བཤད་རྒྱུ་ཡོད་པ་ཆགས་པའི་སྐོར་བཀའ་གནང་བ་དང་ཆབས་ཅིག་གཙོ་བོ་ཆེ་ཤོས་ནི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱ་རྒྱུ་དེ་ཡིན་པ་བཀའ་གནང་འདུག། སངས་རྒྱས་ཀྱི་བསྟན་པ། ལུང་གི་བསྟན་པ་དང་རྟོགས་པའི་བསྟན་པ་ཟེར་གཉིས་ཡོད་རེད།

བྱང་ཆུབ་ཀྱི་སེམས། ཁོ་རང་ཤུགས་ཆེན་པོ་འདུག། ཨ་ནི། སྟོང་ཉིད་ཀྱི་ལྟ་བ་ཁོ་རང་ཤུགས་ཆེན་པོ་འདུག། བྱས་ཙང་ངས་རེ་བ་རྒྱག་ཡག་འདི་སྦྱོར་ལམ་ཐོབ་ན་ཨང་བསམ་པའི་རེ་བ་གཅིག་བརྒྱབ་བསྡད་ཀྱི་ཡོད། གཞན་ཡང་མཐའ་མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་སྐབས་གང་ཉིད་མཆོག་གི་སྐུའི་འཕྲོད་བཞེས་གསལ་ཐང་ཡིན་པ་མ་ཟད་འབྱུང་འགྱུར་ལོ་ངོ་བརྒྱ་དང་བཅུ་ལྷག་འཚོ་བཞུགས་གནང་རྒྱུ་ཡིན་པ་སྐལ་བཟང་གི་ཞལ་བཞེས་བཟང་པོ་ཐོབ་འདུག་ལ་གང་ཉིད་མཆོག་ནས་ད་བར་འཛམ་གླིང་སྤྱི་ལ་བོད་ཀྱི་ཆོས་དང་རིག་གཞུང་ངོ་སྤྲོད་དང་ལྷག་པར་དུ་འགྲོ་བ་མི་མང་པོ་ཞིག་གི་སེམས་རྒྱུད་ལ་རླབས་ཆེན་གྱི་ཕན་ཐོགས་བསྐྲུན་ཡོད་པ་བཀའ་གནང་ཞིང་སངས་རྒྱས་ཀྱི་ཆོས་ལུགས་ལ་གཙོ་བོ་སློབ་གཉེར་གནང་དགོས་པ་ལས་དད་པ་བྱས་པ་ཙམ་གྱིས་འདང་གི་མེད་ཅེས་བཀའ་གནང་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་གསར་འགྱུར་མུ་མཐུད་དུ་ཉན་རོགས་ཞུ། རྒྱ་ནག་གཅིག་མཐུན་འདུས་གྲུབ་ཟེར་བ་ནི་བོད་ནང་མི་སེར་སྤེལ་ཡུལ་གྱི་ཐབས་ཇུས་ཤིག་ཡིན་པ་ཉམས་ཞིབ་པ་ཚོ་གིས་བརྗོད་ཀྱི་ཡོད་པ་རེད་འདུག་དེ་ཡང་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་གི་ཉིན་རྒྱ་ནག་གཞུང་གིས་བོད་རྒྱལ་ས་ལྷ་སར་བོད་ཀྱི་ས་ཁུལ་ཡོངས་ནས་མི་སྣ་བཞི་བརྒྱ་ལྷག་ཙམ་ཞིག་བསྡུ་སྐོང་གིས་རྒྱ་ནག་གཅིག་མཐུན་འདུས་གྲུབ་ཀྱི་བླ་སྲོག་བརྟན་འཛུགས་བྱ་དགོས་ཟེར་བའི་གྱི་ཚོགས་འདུ་ཞིག་ཚོགས་ཏེ། ཚོགས་འདུ་དེ་ཡི་སྟེང་གཙོ་བོ་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་ལོ་རྒྱུས་ལ་ཞིབ་འཇུག་དང་དེ་ཡི་ལག་ལེན་དངོས་དང། ཁྲིམས་སྐྱོང། རིག་གཞུང་སོགས་གནས་སྣང་བྱེད་བཞིན་ཡོད་པ་འདྲ་འདུག་པ་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས། རྒྱ་ནག་གཅིག་གི་འདུས་གྲུབ་ཟེར་བ་དེ་བོད་ཀྱི་ཆོས་དང་རིག་གཞུང་བོད་མི་ཡི་བསམ་བློ་བོད་མི་རིགས་བཅས་པ་རྒྱ་ནག་ཅན་དུ་བསྒྱུར་ཐབས་དང།

གོ་བདེ་བོ་བྱས་ན་དང་རང་རེད། རྒྱ་ནག་གིས་སྐོང་འཚོགས་གནང་བའི་ཚོགས་འདུ་དེ་དང་འབྲེལ་ནས་བོད་རང་སྐྱོང་ལྗོངས་དམར་ཤོག་དྲུང་ཆེ་ཝང་ཅུན་ཀྲང་གིས་མི་རིགས་ཁག་གི་བསམ་བློ་གཅིག་མཐུན་དང་རྒྱ་ནག་འདུས་གྲུབ་བླ་སྲོག་བརྟན་འཛུགས་ཀྱི་བསམ་བློ་ཡི་ཐུན་མོང་ངོས་འཛིན་གཅིག་སྒྲིལ། བློ་གྲོས་དང་སྟོབས་ཤུགས་གཅིག་བསྡུས་བཅས་བྱས་ཏེ་བོད་དྲིལ་བསྒྲགས་དང་བོད་ངོ་སྤྲོད་ཧུར་ཐག་གིས་འཛམ་གླིང་ལ་བོད་དེ་ཤེས་རྟོགས་བྱ་བཅུག་དགོས་པ་སོགས་བརྗོད་ཡོད་འདུག། ཡང་དབྱིན་ཡུལ་གཞུང་ནས་ཧང་ཀང་གི་ནང་ལ་རྒྱལ་ཁབ་བདེ་འཇགས་ཅེས་པའི་གིའི་ཁྲིམས་ཡིག་དེ་རྒྱ་ནག་གཞུང་གིས་ཧང་ཀང་ས་གནས་ཀྱི་བདེ་འཇགས་སྲུང་སྐྱོབ་ལས་ཚད་དང་འགལ་བའི་གིའི་སྒྲིག་གཞི་ལག་བསྟར་བྱེད་ཀྱི་ཡོད་ལུགས་བརྗོད་ནས། ཧང་ཀང་གི་ཆིག་སྒྲིལ་གཏོར་བཤིག་གཏོང་ཐབས་བྱས་པ་དེས་ནག་ནོངས་གང་ཡང་ཡོང་རྒྱུ་མེད་ལུགས་རྒྱ་ནག་གཞུང་གིས་དགག་ལན་བྱས་ཡོད་འདུག།

སྙན་ཐོ་དེ་ཡི་ནང་རྒྱ་ནག་པེ་ཅིན་སྲིད་གཞུང་གིས་རྒྱལ་ཁབ་བདེ་འཇགས་བཅའ་ཁྲིམས་ལག་བསྟར་བྱ་ཡུལ་རྒྱ་ཁྱོན་ཆེ་རུ་བཏང་ཡོད་པ་དང་དོན་དངོས་ཀྱི་ཐོག་དེ་ནི་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་ཐད་ཀྱི་ཉེན་ཚབས་ལས་བརྒལ་བ་ཞིག་ཡིན་ལུགས་འཁོད་ཡོད་པ་རེད། ཡང་དབྱིན་ཇིའི་སྙན་ཐོ་དེ་ཡི་ནང་ད་དུང་དབྱིན་ཇི་ཡི་ངོས་ནས་ཐོག་མཐའ་བར་གསུམ་དུ

ཡིན་ནའང་རྒྱ་ནག་དམར་པོའི་གཞུང་གི་དམ་དྲག་གི་སྲིད་ཇུས་འོག་ཏུ་བོད་ནང་གི་བོད་མི་རྣམས་ལ་རང་གི་ཆོས་དང་རིག་གཞུང་སྐད་ཡིག་སོགས་ལོངས་སུ་སྤྱོད་པའི་རང་དབང་མེད་པའི་སྐོར་གནས་ཚུལ་ཐོན་ཡོད་པ་དང་འབྲེལ་བའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ད་རེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དགུ་བའི་ཚེས་བཅུ་དགུ་ཉིན The World གསར་འགྱུར་ལས་ཁང་གི་གསར་འགོད་པ་ཨ་མན་ད་ལིག་ཏེན་སི་ཐན་ལགས་ཀྱིས་ཨ་རི་ནང་སྐོར་སྐྱོད་གནང་བཞིན་པའི་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དུ་རྟེན་གཞི་བྱས་པའི་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་བདུན་དང་ཨ་རིའི་ཅི་ཁ་གོ་རུ་དངོས་སུ་ཐུག་འཕྲད་གནང་སྟེ་གནས་ཚུལ་རྒྱུས་ལོན་བྱས་ཏེ་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱ་གར་དུ་བཙན་བྱོལ་དུ་གནས་བཞིན་པའི་བོད་ཀྱི་ནང་པའི་དགེ་འདུན་པ་བདུན་བྱས་པའི་སྡེ་ཁག་ཞིག་ཟླ་འདིའི་ནང་ཨ་རི་ནང་སྐོར་སྐྱོད་གནང་བཞིན་པའི་ཐོག་ནས་བོད་ཀྱི་གནའ་བོའི་རྩ་ཆེའི་ནང་པའི་ཆོས་དང་རིག་གཞུང་སྒྱུ་རྩལ་དང། ནང་ཆོས་ཀྱི་ལག་ལེན་སོགས་རྡུལ་ཚོན་གྱི་ཚོན་མདོག་བཀྲ་བའི་དཀྱིལ་འཁོར་བཞེངས་པ་སོགས་ཀྱི་ལམ་ནས་ངོ་སྤྲོད་གནང་བཞིན་ཡོད་ཀྱང་རྒྱ་ནག་གི་དམ་དྲག་གི་སྲིད་བྱུས་འོག་ཏུ་གནས་ནས་ཡོད་པའི་དབང་གིས་ཁོང་རྣམས་ཀྱི་ཕ་ཡུལ་བོད་ནང་གི་བོད་མི་རྣམས་ལ་ནང་པའི་ཆོས་དང་རིག་གཞུང་དང་སྐད་ཡིག་བཅས་མུ་མཐུད་དེ་ཉམས་ལེན་བྱེད་པའི་རང་དབང་མེད་པར་ཉེན་ཚབས་ཆེ་བའི་གནས་སུ་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནས་རྒྱ་གར་ལྷོ་ཕྱོགས་ཀྱི་ཀར་ནཱ་ཊ་ཀ་མངའ་སྡེའི་ནང་རྟེན་གཞི་གནང་བའི་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་བདུན་པོ་དེ་ཨ་རིའི་ནང་སྐོར་སྐྱོད་གནང་དགོས་དོན་གྱི་སྐོར་ཨ་རིའི་ནང་གི་སྐོར་སྐྱོད་དེ་གོ་སྒྲིག་གནང་མི་དང། ཨ་རིའི་ལྷོ་ཤར་གྱི་མངའ་སྡེ་ཁེན་ཊ་ཁིའི་ནང་རྟེན་གཞི་བྱས་པའི་འབྲས་སྤུངས་སྒོ་མང་གྲྭ་ཚང་གི་ཆོས་ཚོགས་ཀྱི་འགན་འཛིན་དགེ་བཤེས་སྐལ་བཟང་རབ་རྒྱས་ལགས་སུ་བཀའ་འདྲི་ཞུས་སྐབས་སུ་ཁོང་གིས་གསུངས་དོན་ལ། ད་ལྟ་ཁྱོད་རང་གསུངས་པ་ནང་བཞིན་འབྲས་སྒོ་མང་གྲྭ་ཚང་གི་གྲྭ་བཙུན་པ་ཨ་ནི་ཨ་མེ་རི་ཁའི་ནང་ལ་ད། ཕེབས་བཞིན་པ་རེད། ཨ་ནི་དེ་ད་ལྟ་ཡིན་ན་ཕ་ལོ་རི་ཌ་ཕེབས་ལ་ཡོད་པ་རེད། ཨ་ནི་ད་ཁ་སང་ཉེ་ཆར་མགོ་བཙུགས་ནས་ཕྱི་ཟླ་དགུ་པའི་ཚེས་མགོ་ལ་མགོ་བཙུགས་ནས་ཕེབས་བཞིན་པ་རེད། ད་དེ་གི་དམིགས་ཡུལ་གཙོ་བོ་དེ་ཨ་ནི་ད་ལྟ་གསར་འགྱུར་དུ་གནང་བའི་བཀོད་པ་ནང་བཞིན་རེད་གཙོ་བོ་རྩ་བའི་ཆ་ནས་ང་རང་ཚོ་ཚང་མ་ལོག་པའི་རྒྱ་ནག་གིས་བོད་ཀྱི་ཆོས་དང་རིག་གཞུང་ཚང་མ་རྩ་མེད་བཏང་ནས་གཏོང་ཡག་གི་ཐབས་ཤེས་མུ་མཐུད་དུ་བྱས་ནས་ཨ་ནི་བཙན་བྱོལ་ལ་ཕེབས་དགོས་རེད་ཨ་ནི་བཙན་བྱོལ་ལ་ཕེབས་ནས་ད་དགོན་པ་ཁག་སོ་སོ་ལ་ཨ་ནི་རང་ཁ་རང་གསོ་དང་དེ་འདྲའི་ཡི་ཆད་བསྡད་ཅིག།

ནི་དེ་ནས་ད་ལྟ་མུ་མཐུད་དུ་ད་ཨ་ནི་ཁ་སང་ཤི་ཁ་གོ་བྱས་ད་ལྟ་ཡིན་ན་ཕ་ལོ་རི་ཌ་ཕེབས་ཡ་བྱས་དེ་ནས་མུ་མཐུད་དུ་ཨ་ནི་ས་གནས་མང་པོ་ལ་ལོ་གཅིག་དང་གཉིས་མ་ཟིན་པ་ཅིག་ལ་ཕར་སྐོར་སྐྱོད་བྱས་ནས་ཕེབས་ཡ་དེ་འདྲའི་ཆགས་བསྡད་ཡོད་རེད་ཨ་ནི་དགོས་ཡ་ནི་དེ་འདྲའི་རེད་གཙོ་བོ་གཙོ་བོ་དེ་ས་གནས་གང་ཕེབས་ན་ཨ་ནི་གཅིག་བོད་པའི་ཆོས་དང་རིག་གཞུང་ཨ་ནི་ངོ་སྤྲོད་གནང་ཡ་ཨ་ནི་ཆོས་ཀྱི་སྙིང་པོ་གཅིག། འཚེ་བ་མེད་པ་དང་བྱམས་པ་དང་སྙིང་རྗེའི་བསླབ་བྱ་གནང་ཡ། ཨ་ནི་ཆོས་ལུགས་ཁག་གཞན་པ་དང་གཅིག་མཉམ་དུ་གོ་བསྡུར་བྱེད་ཡ་དེ་འདྲའི་གོ་སྐབས་རག་ན་ཨ་ནི་ཉམས་མྱོང་བརྗེ་རེས་གནང་ཡ། ཨ་དེ་འདྲའི་བྱས་ནས་གནང་སྟེ་དེ་མཉམ་དུ་ཨ་ནི་དཀྱིལ་འཁོར་བཞེངས་ཡ། ཨ་ནི་བོད་པའི་ཅིག་རིག་གཞུང་ཐུན་མོང་མ་ཡིན་པའི་རིག་གཞུང་ཅིག་བཀྲ་ཤིས་ཞོལ་པ་ཟེར་ཡ་འདྲ་པོ། ནི་སེང་གེ་ཟེར་ཡ་འདྲ་པོ་དེ་འདྲའི་གི་ཨ་ནི། འཆམ་འདྲ་པོ་དེ་ཅིག་ཐུང་ཐུང་ཐུང་ཐུང་དེ་འདྲ་གནང་ཨ་ནི་མཉམ་དུ་འགྲེལ་བཤད་གནང་ནས་འདི་དག་ཐམས་ཅད་ནི་བོད་པའི་ཆེས་ཐུན་མོང་མ་ཡིན་པའི་རིག་གཞུང་ཡིན་པ། ཨ་ནི་སྲོལ་རྒྱུན་ཡིན་པ། དེ་དག་དག་ནི་ད་ལྟ་རྒྱ་ནག་གིས་རྩ་མེད་བཏང་དང་བཏང་བཞིན་པའི་སྐབས་ལ་ཨ་ནི་ཕྱི་ལོགས་ན་ཡོད་པའི་བོད་པ་དེ་ཚོ་གིས་སེར་སྐྱ་ཕོ་མོ་ག་འདྲ་བྱས་ན་སོ་སོ་ལ་འགན་ཡོད་པའི་ཐོག་ནས་ཨ་ནི་སོ་སོའི་རིག་གཞུང་དེ་མུ་མཐུད་དུ་ཨ་ནི་གནས་ཡག་གི་ཆེད་དུ་ཨ་ནི་མི་མང་ལ་ངོ་སྤྲོད་བྱས། ཨ་ནི་དེའི་གི་ཅིག་ཙུམ་པོ་ཟེར་ན་མི་འདུག་ཨ་ནི་རིག་གཞུང།

དཀར་མཛེས། ཉག་ཆུ། སྡེ་དགེ་སོགས་ཀྱི་བོད་ཡིག་སློབ་འབྲིང་སོ་སོར་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ནས་བཟུང་བོད་ཡིག་སློབ་ཁྲིད་བྱེད་མི་ཆོག་པ་དང་སློབ་ཚན་ཚང་མ་རྒྱ་ཡིག་ཏུ་བསྒྱུར་ཏེ་སྦྱོང་དགོས་པའི་བཙན་བཀའ་བཏང་ཡོད་པ་མ་ཟད། བཀོད་ཁྱབ་ཡི་གེ་དེ་གཞན་ལ་བརྒྱུད་སྐུར་རམ་སྤྱི་ཚོགས་དྲ་རྒྱར་འགྲེམས་པར་བྱེད་ཚེ་ཉེས་ཆད་ནན་པོར་འགེལ་རྒྱུ་ཡིན་པའི་ཉེན་བརྡ་ཡང་བཏང་ཡོད།
ཡང་ཁོང་གིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་ས་ཡ་གཅིག་བཙན་གྱིས་བཅའ་སྡོད་སློབ་གྲྭར་བཅུག་པ་སོགས།

ད་ཆ་བོད་ཀྱི་བྱིས་པ་རྣམས་རྒྱ་སྐད་མ་གཏོགས་བོད་སྐད་མི་ཤེས་པའི་གནས་སྟངས་ཛ་དྲག་ཏུ་འགྱུར་བཞིན་ཡོད་པ་གསུངས་འདུག། ད་ལྟའི་ཆ་ལ་ཡང་རྒྱ་ནག་གཞུང་གི་རྒྱ་སྒྱུར་གྱི་སྲིད་བྱུས་འོག་ནས་བོད་ནང་གི་བུ་ཕྲུག་ཚོ་ཨ་རྐྱང་རྐྱང་ཐ་ན་རྒན་འཁོགས་ཡིན་ནའི་རྒྱ་ཡིག་རྒྱ་སྐད་སྦྱང་དགོས་ཡག་གི་གནོན་ཤུགས་དང་ཚོགས་འདུ་ཚོགས་ནས་བཙན་སྐུལ་བྱས་བསྡད་པའི་དེ་འདྲའི་གི་ཁོར་ཡུག་ཅིག་གི་ཁྲོད་ལ་ཡང་ང་ཚོའི་ཤ་ཁྲག་གཅིག་པའི་གི་བུ་ཕྲུག་ཁྲི་ཕྲག་མང་པོ་ཅིག་འཚར་ལོངས་འབྱུང་བཞིན་པ་རེད་ལ། དེའི་གི་སྲིད་ཇུས་དེ་གི་འོག་ནས་ད་ལྟ་ང་ཚོ་གི་བོད་ནང་ལ་ཡོད་བསྡད་པ་དེ་ཚོ་གི་ད་ཅིག་ངའི་མི་རབས། གཉིས་པ་གསུམ་པ་གི་ཁྲོད་ནས་ཧ་ལམ་རྒྱ་སྐད་ཚིག་གཅིག་ཤེས་མེད་དེ་ད་ལྟ་གི་ང་ཚོ་གི་བུ་ཕྲུག་ཚོ་གི་ཚ་བོ་ཚ་མོ་ཚོ་གི་རྒྱ་སྐད་མ་ཞིག་བོད་སྐད་བཤད་དགོས་ན་དཀའ་ལས་ཞེ་དྲག་འདུག་ད་ཟེར་ཡ་གི་དེ་འདྲའི་གི་གནས་སྟངས་ཅིག་ལ་སླེབས་བསྡད་ཡོད་རེད་ལ།

ཉེ་ཆར་རང་བོད་ནས་ཕེབས་རྒྱུ་གི་ཤེས་ཡོན་པ་ཅིག་གིས་བོད་མདོ་སྨད་ཀྱི་ཕྱོགས་ལ་ཡ་ད་ངས་བོད་ཀྱི་ས་ཁུལ་གཞན་ལ་ཡ་ག་ཚོད་ཁྱབ་ཀྱི་ཡོད་མེད་དེ་ངས་ཤེས་མེད་གང་ལྟར་ཁོ་རང་ཡོང་ས་དེ་མདོ་སྨད་ཀྱི་ཕྱོགས་ལ་རེད། ད་ལོ་གི་སྤྱི་ཟླ་དགུ་པའི་གི་ཚེས་གཅིག་ནས་བཟུང་སྟེ་བོད་མདོ་སྨད་ཕྱོགས་ཀྱི་སློབ་གྲྭ་ཆ་ཚང་གི་ནང་ལ་བོད་ཡིག་སློབ་ཁྲིད་བྱེད་ཡ་དེ་མཚམས་བཞག་དགོས་ཡོད་ཟེར་ཡ་གི་ཐག་གཅོད་དང་བཀའ་རྒྱ་དེ་བཀྲམ་ཚར་འདུག་ལ། དེ་དང་འབྲེལ་བའི་གི་ཡིག་ཆ་སྣ་གཅིག་ཐ་ན་སློབ་གྲྭ་ལ་ཡང་སྤྲད་གི་མི་འདུག་མ་གཏོགས་ཅིག་གིས་དེའི་གི་གནས་ཚུལ་དེ་མ་ཅིག་ཁྱབ་པ་ཡིན་ན་དེ་ནང་ལ་གནད་འགག་ཆེན་པོ་མང་པོ་ཅིག་འདུག་ཟེར་ནས་གལ་ཆེན་པོ་ཐོག་ནས་གསུང་གི་འདུག་སྤྱི་ཟླ་དགུ་པའི་གི་ཚེས་གཅིག་ནས་བཟུང་སྟེ་བོད་ཡིག་སློབ་ཁྲིད་བྱེད་ཡ་དེ་མཚམས་བཞག་དགོས་ཡོད་ཟེར་ནས་ཐག་གཅོད་བྱས་པས་མ་ཚད་གི་ད་ལྟའི་ཆ་ལ་ལག་བསྟར་འགྲོ་དང་འགྲོ་བཞིན་པ་གི་གནས་སྟངས་ཅིག་རེད་འདུག་ལ།

རྒྱ་ནག་གི་མི་རིགས་སྲིད་བྱུས་སྐོར་གྱི་མཁས་པ James Leibold ཞེས་པས་སློབ་གྲྭ་དེ་དག་ནི་དམག་སྦྱོང་ཁང་འདྲ་བ་ཞིག་ཡིན་ཞིང་དེ་དག་ནང་སློབ་མ་རྣམས་ཀྲུང་གོ་བ་ཞིག་ལ་བསྒྱུར་བའི་སྦྱོང་བརྡར་སྤྲོད་ཀྱི་ཡོད་པ་དང། ཕྱི་ལོ་ཉིས་སྟོང་ལྔ་ལོ་བར་བོད་ཀྱི་སློབ་མ་ཁྲི་གཉིས་དང་ལྔ་སྟོང་ལྷག་སློབ་གྲྭ་དེ་དག་གི་ནང་བཏང་ཡོད་པ་སོགས་བོད་མི་རིགས་རྒྱ་སྒྱུར་གྱི་སྲིད་བྱུས་རབ་དང་རིམ་པ་སྤེལ་ཡོད་པ་དཔེ་མཚོན་དང་བཅས་བཀོད་པ་གནང་འདུག།